དཀའ་ངལ་དེ་དག་སེལ་ཐབས་ལ་ཡ་ནི་ཐབས་ཤེས་ག་རེ་ཡོད་རེད་ཨེ་ལྷག་པར་དུ་ནི་ནང་ཆོས་དང་ཚན་རིག་ཟུང་འབྲེལ་གི་ལམ་ཞུ་བས་ན་རེད་ད་ཆོས་ལུགས་ལ་མ་བརྟེན་པ་གི་བཟང་སྤྱོད་གི་ཐོག་ནས་དེ་ནི་དཀའ་ངལ་སེལ་ཐབས་ལ་ཡ་ནི་ཕན་ནུས་གང་ཡོད་རེད་ཟེར་ཡག་གི་ད་དེ་རིང་བརྗོད་གཞི་དེའི་སྐོར་ལ་ཡ་རྒྱ་གར་སེར་བྱེས་གྲྭ་ཚང་གི་དགེ་བཤེས་ལྷ་རམས་པ་ཐབས་མཁས་བློ་གྲོས་ལགས་དང་མཉམ་དུ་ནི་གླེང་མོལ་ཞུ་གི་ཡིན་ཐོག་མར་ནི་དགེ་བཤེས་ལྷ་རམས་པ་ཐབས་མཁས་བློ་གྲོས་ལགས་ལ་ཡ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་གི་ཡིན།

དཀའ་ངལ་འདྲ་མིན་འཕྲད་ཀྱི་འདུག་ཟེར་ཡ་འདི་ཡ་གི་གནས་སྟངས་དེ་ག་འདྲ་རེད་བསྡད་ཤག་ཁྱེད་རང་གི་ཐོག་མ་ང་ངས་དཀའ་ངལ་འདི་འདྲ་སེལ་དགོས་རེད་ལ་ཡ་ད་ནི་དཀའ་ངལ་སེལ་ཐབས་ལ་ཡ་ང་ཚོ་ཚན་རིག་དང་ནང་ཆོས་ཀྱི་ཐོག་ནས་ཕན་པ་འདི་འདུག་མི་འདུག་ཟེར་དང་པོ་དེ་མ་གླེང་གོང་ནས་ཁྱེད་རང་གིས་མཐོང་བསྡད་ཡ་གི་དཀའ་ངལ་དེ་ཚོ་ག་རེ་ག་རེ་རེད་བསྡད་ཤག་དེའི་ཐོག་ལ་ཡ་ཐོག་མ་བཀའ་མོལ་ཅིག་གནང་རོགས་བྱེད་ཞུ་གི་ཡོད།

དེ་མེད་པར་ཆགས་བསྡད་དུས་ཙམ་ལ་ཡང་ནང་སེམས་ཁམས་ཀྱི་འཕྲོད་བསྟེན་གྱི་ཐོག་ལ་རང་བཞིན་གྱི་ཐོག་ནས་ད་ཁོ་ལམ་ལུགས་སྤྱི་ཚོགས་ཀྱི་ད་ཤེས་ཡོན་སློབ་གསོའི་ལམ་ལུགས་ཁོ་རང་གི་ནང་ལོགས་ལ་དེ་ཆ་མ་ཚང་བ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་དེའི་རྐྱེན་པས་ད་ང་རང་ཚོའི་མཐོང་ཐོས་ཀྱི་ནང་ལོགས་ལ་ག་རེ་ཡོང་གི་རེད་ཟེར་ན་ཕྱི་དངོས་པོའི་གནས་སྟངས་ཡར་རྒྱས་ཕྱིན་པ་ཡིན་ནའི་ནང་སེམས་ཁམས་དང་འབྲེལ་བའི་དཀའ་ངལ་ཡོང་བསྡད་པ་དེ་ཧ་ཅང་གི་ཆེན་པོ་ད་དེང་སང་དོ་སྣང་ཆེ་རུ་ཆེ་རུ། འགྲོ་བསྡད་པ་དེ་འདྲས་རེད་ཤག་ད་ང་རང་ཚོ་འཛམ་གླིང་སྤྱིའི་གནས་སྟངས་ལ་ལྟ་བས་ན་འདྲ་ང་རང་ཚོ་བོད་པའི་གི་ད་ཅིག་སྤྱི་ཚོགས་གི་གནས་སྟངས་ནང་ལ་ལྟ་བས་ན་རེད་དེ། དཀའ་ངལ་ག་ས་ག་ལ་འཕྲད་བསྡད་པ་དེ་རེད་དཔེ་ཆ་བཞག་ན་ང་རང་ཚོ་འཛམ་གླིང་སྤྱིའི་གི་གནས་སྟངས་ནང་ལོགས་ལ་ད་ང་རང་ཚོ་མཐོང་ཐོས་མྱོང་བཞིན་པའི་གི་ཅིག་ག་རེ་ཟེར་བ་རེད། ཕྱུག་པོ་དཔལ་འབྱོར་ཞེ་པོ་ཡོད་བསྡད་མཁན་དེ་ག་ནང་བཞིན་ཅིག་ཡང་ཅིག་སྤྱི་ཚོགས་ནང་ལོགས་ལ་ཅིག་ག་རེ་ཟེར་དགོས་རེད་སྙན་གྲགས་ཆེན་པོ་ཡོད་བསྡད་མཁན་མི་དེ་འདྲས་མང་པོ་ཞིག་ཅིག་སྐབས་སྐབས་ལ་གློ་བུར་དུ་ཅིག་རང་ཤི་རྒྱག་ཡག་དེ་ཚོ་འདྲ་པོ། ཡང་སྐབས་སྐབས་ལ་དེ་ཚོ་གི་ཅིག་དེ་ག་ནང་བཞིན་ང་རང་ཚོ་ད་སེམས་ཁམས་དང་འབྲེལ་ནས་ཡོང་གི་ཡོད་རེད་ད་ལྟ་ཅིག་ག་རེ་ཟེར་དགོས་རེད། སྨན་རྫས་འདྲ་མིན་བཟས་ནས་ཨ་ནི་རྙོག་དྲ་ཡོང་བསྡད་ཡ་ལ་སོགས་པ་དེ་ག་ནང་བཞིན་ཅིག་དཀའ་ངལ་ཡ་མཚན་པོ་ཡོང་བསྡད་ཡ་དེ་ཚོ་མང་པོ་ཞིག་ཅིག་སེམས་ཁམས་ཀྱི་འཕྲོད་བསྟེན་ཏག་ཏག་མེད་པ་ལ་བརྟེན་ནས། ཡོང་བསྡད་པ་ད་ལྟའི་ང་རང་ཚོའི་མཐོང་ཆོས་ཡོང་བསྡད་པ་རེད་དེ་ག་ནང་བཞིན་ང་རང་ཚོ་ཅིག་ད་བོད་པའི་སྤྱི་ཚོགས་ནང་ལ་ཆ་བཞག་བྱས་ན་ང་རང་ཚོ་ད་ལྟ་ད་བོད་ཀྱི་ག་རེ་ཟེར་དགོས་རེད་སྨན་པ་རྒན་པ་ཚོ་དང་ཁོང་ཚོ་ཕྱག་ལས་མང་པོ་གནང་མཁན་ཚོ་གི་ད་ད་ང་རང་ཚོའི་གཞོན་སྐྱེས་ད་དེ་ཚོའི་ནང་ལོགས་ལ་ཨོ་སེམས་ཁམས་ཀྱི་དཀའ་ངལ་དེ་ད་བཤད་མཁན་དེ་མང་རུ་མང་རུ་འགྲོ་གི་འདུག་གསུང་ཡ་ཨོ་དེ་འདྲས་ཅིག་གསུང་བསྡད་ཀྱི་འདུག་དེ་འདྲས་ཡིན་ཙང་ད་ང་རང་ཚོས་དེའི་ཐོག་ལ་ཡང་ད་ལྟ་འཛམ་གླིང་ནང་ལོགས་ལ་དེ་ཐོག་ལ་ཡང་དོ་སྣང་བྱེད་ཡག་ལ་ཡ་མ་ཅིག་འབོད་སྐུལ་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད་ལ། དེ་ག་ནང་བཞིན་ང་རང་ཚོའི་སྤྱི་ཚོགས་དང་དེ་ཚོའི་ནང་ལོགས་ལ་ཡང་སེམས་ཁམས་འཕྲོད་བསྟེན་ལ་དོ་སྣང་བྱེད་དགོས་པའི་འབོད་སྐུལ་དེ་ཚོ་རྩ་བའི་ད་རྒྱུན་དུ་གོང་ས་མཆོག་ཤུགས་ཆེན་པོ་གསུང་གནང་གི་ཡོད་རེད་དེ། དེའི་ཐོག་ལ་ང་རང་ཚོས་དེ་བཀའ་གསུང་བསྒྲུབས་ནས་དེ་ཐོག་ལ་ཡང་ཅིག་དོ་སྣང་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཤག་ཞུ་ཡག་བ་དེ་ཡིན།

དོ་སྣང་བྱུང་བ་མ་གཏོགས་གཅིག་ད་དུས་རབས་གོང་མའི་བརྒྱ་ཕྲག་ཁ་ཤས་ཀྱི་ནང་ལོགས་མི་མང་པོ་ཅིག་གི་བསམ་བློ་ལ་ག་རེ་ཡོད་རེད་ཟེར་ན། ང་རང་ཚོའི་གི་གྲ་མ་འགྲིག་པ་འདི་གང་ག་ལོ་ཕྱིའི་མཐུན་རྐྱེན་མ་ཚང་ཕྱི་ལོགས་ཀྱི་ད་ཅི་དཔལ་འབྱོར་དང་ས་གནས་གཅིག་ག་རེ་ཟེར་དགོས་རེད་འཕྲུལ་ཆས་ལ་སོགས་པའི་དགོས་མཁོ་མ་ཚང་ནས་རེད། འདི་གས་གཅིག་ཡར་རྒྱས་འགྲོ་བ་ཡིན་ན་གཅིག་དཀའ་ངལ་ཆ་ཚང་སེལ་གི་རེད་བསམ་ཡག་གི་བསམ་བློ་ཤུགས་ཆེན་པོ་ཅིག་བྱུང་རེད་བར་བ། དེ་བྱུང་བསྡད་དུས་ཙང་ལ་ད་བྱས་ཙང་དཀའ་ངལ་སེལ་ཡག་གི་ཐབས་ལམ་གྱི་ཤེས་ཡོན་དེ་ཡང་གཙོ་བོ་ཕྱི་ཡི་གི་ཅིག་འཕྲུལ་རིག་དང་དེ་ནས་དཔལ་འབྱོར་ཡར་རྒྱས་བཏང་ཡག་གི་སློབ་གསོ་ཁོ་རང་སྒང་ལ་ཤུགས་ཕྱིན་པ་རེད་དེ་ཕྱིན་དུས་ཙང་ལ་རྩ་བའི་དེ་ཚོ་དགོས་མཁོ་ཡོད་པ་རེད་དེ་དེ་ཚོ་གི་ང་རང་ཚོའི་མིའི་གི་ག་རེ་ཟེར་དགོས་རེད་བདེ་ཐང་དང་ནི་སྤྱི་ཚོགས་ཡར་རྒྱས་ལ་ཕན་ཐོགས་ངེས་པར་དུ་དགོས་པ་ཅིག་རེད་དེ་དེ་གཅིག་པུ་གི་འདང་གི་ཡོད་རེད་པས་ཟེར་ན་འདང་གི་ཡོད་མ་རེད་དེ་མཉམ་དུ་ང་རང་ཚོ་ལ་ལུས་དང་སེམས་གཉིས་ཡོད་པ་ཡིན་ཙང་སེམས་ཀྱི་གནད་དོན་དེ་མཉམ་དུ་དགོས་ཀྱི་ཡོད་པ་དེ་ད་ད་ལྟ་གཞི་ནས་ཅིག་དོ་སྣང་ཡོང་གི་ཡོད་རེད་ལགས

སེམས་ལ་ཡང་དཀའ་ངལ་ཆེ་རུ་འགྲོ་ཡ། ལྷག་པར་དུ་ད་འཛམ་གླིང་ནང་ལོགས་ལ་ཡ་གཅིག་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡ། ཡི་མུག་དང། དེ་ནས་དངངས་འཚབ་དང། ཨ་ནི་དེ་ག་ནང་བཞིན་ཅིག་ང་རང་ཚོའི་ག་རེ་ཟེར་དགོས་རེད། དྲན་པ་བརྟན་པོ་མ་ཡོང་ཡ་དང། དེ་ནས་ཅིག་དམིགས་པ་གཏད་མ་ཐུབ་ཡ་ལ་སོགས་པ། དེ་ཚོའི་དཀའ་ངལ་ཆེ་རུ་ཆེ་རུ་འགྲོ་གི་ཡོད་པ་དེ་ཁོང་ཚོས་མཐོང་རུང། ཨོ་ད་དེ་ཚོ་ཡོད་དུས་ཙང་ལ་ཨོ་དཀའ་ངལ་དེ་ཚོ་ཆ་ཚང་དཔལ་འབྱོར་རྐྱང་པས་སེལ་ཐུབ་ཀྱི་མི་འདུག་འཕྲུལ་ཆས་རྐྱང་པས་སེལ་ཐུབ་ཀྱི་མི་འདུག། ཏན་ཏན་ད་གཅིག་ང་རང་ཚོས་ཡང་སྲོལ་རྒྱུན་གྱི། ཐབས་ལམ། ཡང་དཔེ་བཞག་ན་གཅིག་སྒོམ་དང་ཡོ་ག་དང་ད་དེ་ཚོའི་རིགས་དེ་ཚོ་དགོས་ཀྱི་འདུག་བསམ་ཡག་གི་ད་ཚོར་སྣང་སྐྱེས་པ་གཅིག་གཉིས་ཏེ་ད་བར་ལམ་གཅིག་ནས་ཚན་རིག་གི་ཐོག་ནས་ཉམས་ཞིབ་བྱས་ཡོང་དུས་སྒོམ་དང་ཡོ་ག་དང་ད་ནི་དེ་ཚོའི་རིགས་ལ་ཡ་ད་ནི་གཅིག་སེམས་ཀྱི་འཕྲོད་བསྟེན་ཙམ་མ་ཟད་ལུས་ཀྱི་འཕྲོད་བསྟེན་རང་ལ་ཡ་ཕན་ཐོགས་ཞུ་གི་ཡོད་པའི་ཞིབ་འཇུག་གི་སྙན་ཐོ་མང་པོ་ཅིག་ཐོན་ཡོང་དུས། ད་རང་བཞིན་གྱིས་གོ་དེ་ཚོའི་ཐོག་ལ་དོ་སྣང་བྱེད་དགོས་ཀྱི་ཆགས་ཡོང་པ་རེད་བསམ་གྱི་འདུག། ཨུ་ཧུ། ལ་སོ་ལ་སོ་ལ་སོ་དངོས་གནས་དེ་ག་རང་རེད་ཤག་དེ་ནས་ད་གོང་དུ་ཁྱེད་རང་ཡང་དེ་ཅི་སོང་སོང་ད་ད་ད་ང་ཚོ་དཀའ་ངལ་འདྲ་མིན་སེམས་ཁམས་ཀྱི་དཀའ་ངལ་འདྲ་མིན་སྐོར་ལ་ཁྱེད་རང་གིས་གསུངས་འདུག་ད་གཅིག་དེ་ནས་མི་མང་པོ་ཅིག་དེང་སང་རང་ཤི་རྒྱག་གི་གནས་སྟངས་དེ་ཅི་སོང་སོང་ཨ་ནས་དེ་དང་མཉམ་དུ། ད་མི་མང་པོ་གཅིག་ཁོ་སེམས་ཁམས་ལ་དཀའ་ངལ་འདྲ་མིན་འཕྲད་གི་ཡོད་ཙང་ད་དེ་གདོང་ལེན་གི་ཐབས་ཤེས་ཐོག་ནས། ད་ཅི་སྨན་བཅོས་འདྲ་མིན་ཅིག་བྱེད་དེ་ཡག་གི་འདི་འདྲ་གི་གནས་སྟངས་གཅིག་ཡོད་རེད་བསམ་ཚེ་སོང་སོང། དེ་དང་མཉམ་དུ་ཨ་ནི་དཀའ་ངལ་གཞན་པ་མང་པོ་ཅིག་ཏན་ཏན་ཡོད་ས་རེད། ད་དཔེ་ཆ་བཞག་ན་དེ་རིང་ངེད་ཀྱི་འདི་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ནི་དྲ་ཐོག་ལ་དེ་འདྲ་ལ་བལྟ་དུས་ཙང་ལ་ཡ་གྲངས་ཀ་དེ་ཚོའི་ཐོག་ལ། བཞག་པས་ན་ཉིས་སྟོང་བཅུ་དགུ་ལོ་ནང་ནང་ལ་ད་ཕལ་ཆེར་མི་བརྒྱད་ནང་ནས་ད་མི་གཅིག་ལ་ཡ་གཅིག་སེམས་ཁམས་ལ་ནད་ཀྱི་ག་རེ་ཟེར་དགོས་རེད་མི་ནུས་པ་གི་རང་བཞིན་ནུས་པ་མེད་པ་གི་རང་བཞིན་མི་ནུས་པ་གི་རང་བཞིན་ནུས་པ་མེད་པ་གི་རང་བཞིན་དེ་འདྲ་དཀའ་ངལ་འདུག་ཟེར་ཡག་གི་སྙན་ཐོ་དེ་འདྲ་ནང་ལ་ཡ་བྲིས་བཞག་ཡག་གི་གནས་ཚུལ་དེ་མཐོང་བྱུང་ལགས།

ལགས་རེད། ད་སེམས་ཁམས་ཀྱི་དཀའ་ངལ་སྤྱི་བཏང་བྱས་པས་ན་ཁྱེད་རང་གསུངས་པ་ནང་བཞིན་རེད་འཛམ་གླིང་ནང་ལོགས་ལ་སེམས་ཁམས་ཀྱི་དཀའ་ངལ་ད་འཕྲོད་བསྟེན་གྱི་སྙན་ཐོ་དེ་ཚོ་བལྟ་བསྡད་པས་ན་ཧ་ཅང་གི་ད་ཞེད་སྣང་ཚ་པོ་ལྟ་བུ་ཆགས་ཀྱི་ཡོད་རེད། ལྷག་པར་དུ་ཤུགས་ཆེན་པོ་ཞེ་ཅིག་ད་ལྟ་ཡི་མུག་གི་ན་ཚ་དེ་ཚོ། Depression། ཟེར་ཡ་དེ་ཚོ་ད་དཔེ་ཧ་ཅང་གི་ད་ཤུགས་ཆེན་པོ་ཡོད་རེད། དེ་ནས་ང་རང་ཚོ་དངངས་འཚབ་དང་ལ་སོགས་པའི་ད་འདི་ཡོད་རེད། ད་དེ་དང་མཉམ་དུ་ག་རེ་ཡོང་གི་ཡོད་རེད་ཟེར་དུས་ཙང་ལ་ཡ་ང་རང་ཚོས་ད་གཞོན་སྐྱེས་ཀྱི་ནང་ལོགས་ལ་ཤུགས་ཆེན་པོ་ཞེ་ཅིག། འདི་གའི་སློབ་སྦྱོང་བྱས་པ་ཡིན་ན་རེད་ལས་ཀ་བྱས་པ་ཡིན་ན་རེད་དེ་ཚོའི་སྒང་ལ་ཡ། སེམས་པ་གཏད་མ་ཐུབ་ཡ། ཡིད་ལ་བྱེད་པ Attention ཟེར་གི་རེད་བ་ཨིན་ཇིའི་སྐད་ལ་ང་ཚོ་བོད་ཡིག་ལ་བསྒྱུར་དུས་ཡིད་ལ་བྱེད་པ་བསྒྱུར་འདུག་བ Attention དྲེད་པ་ཟེར་ཟེར་དུས་ཙང་ལ། ཅིག་སློབ་སྦྱོང་དང་དེ་ཚོའི་དང་ལས་ཀ་བྱེད་སའི་སྒང་ལ་ཡ། ཨ་ནི་བི་གའི། ཡིད་གཏད་བྱེད་མ་ཐུབ་པ། འོ་དེ་འདྲས་བྱེད་ཡ་ལ་སོགས་པ་ད། དེ་དང་དེ་ལ་སོགས་པའི་ད་ང་རང་ཚོའི་སེམས་ཁམས་ཀྱི་དཀའ་ངལ་ད་དེ་ཁོང་ཚོས Mania ཐུང་བཏོན་ཡོད་ན་ཨ་ནི་གཙོ་བོ་ང་ཟེར་ཡག་འདྲ་པོ་ད་ཅིག་དེ་འདྲས་བཏོན་ཡག་ཡོད་རེད་དེ་ག་ནང་བཞིན་ད་ང་ཚོས་དེ་ལ་ག་རེ་བསྒྱུར་ཡོད་དགོས་ངས་ད་ལྟ་ཏག་ཏག་དེ་དྲན་མ་སོང་དབྱིན་ཇིའི་སྐད་ལ Bipolar Affective Disorder ཟེར་དུས་ཅིག་འགྱུར་བ་འགྲོ་ཆོག་ཆོག་སེམས་ཁམས་ད་ལྟ་དེ་ཡག་པོ་ཡོད་ན་བདེ་པོ་མི་བདེ་པོ་སོགས་ལ་འགྱུར་བ་འགྲོ་ཆོག་ཡ་ལ་སོགས་པ།

ཁྱེད་རང་ཚོ་སེམས་ཁམས་ལ་དཀའ་ངལ་དེ་སླེབས་དུས་ཨ་ནི་གནད་དོན་ག་རེ་ག་རེ་བྱུང་གི་ཡོད་པ་རེད། རེད་ད། ཁོང་ཚོས་ད་ལྟ་འཛམ་གླིང་འཕྲོད་བསྟེན་ལས་ཁང་གི་དེ་ཚོའི་སྒང་ལ་དེ་སྔོན་དུ་བ་བར་སྐབས་ཅིག་ཚིག་ཅིག་བཞག་འདུག་ང་རང་ཚོས་ད། ད་ག་ཟེར་བ་རེད་ཨིན་ཇི་སྐད་དུ་ངས་ད་དང་དོན་དག་དེ་ག་རེ་རེད་ཟེར་ན། ག་རེ་ཟེར་བ་རེད་ཟེར་ན། ཁྱེད་རང་ལ་སེམས་ཁམས་ཀྱི་བདེ་ཐང་མེད་ན་ཁྱེད་རང་ལ་བདེ་ཐང་ཡོད་མ་རེད།

མཐོན་པོ་ཡོང་གི་མ་རེད། དེ་ག་ནང་བཞིན། ཁྱིམ་ཚང་གཅིག་གི་ནང་ལོགས་ལ་མི་གཅིག་གི་སེམས་ཁམས་ཏག་ཏག་མེད་པ་ཡིན་ན་ཁྱིམ་ཚང་ཆ་ཚང་བདེ་སྐྱིད་ལ་གནོད་པ་བསྐྱལ་གི་ཡོད་རེད། དེ་ག་ནང་བཞིན་སྤྱི་ཚོགས་གཅིག་གི་ནང་ལ་གནོད་པ་བསྐྱལ་གི་ཡོད་རེད། ཐ་ན་ང་རང་ཚོ་གཅིག། ཆབ་སྲིད་ཀྱི་ཁྲོད་ཀྱི་འགོ་ཁྲིད་མི་སྣ་ཚོ་གི་སེམས་ཁམས་དེ་ཚོ་ཏོག་ཙམ་ཏོག་ཙམ་འགྱུར་བ་འགྲོ་ཡོང་དུས་ཨ་ནི་བྱ་གཞག་ཆེན་པོའི་ཐག་གཅོད་ལ་འགྱུར་བ་ཕྱིན་བྱས། སྤྱི་ཚོགས་ཁྱོན་ཡོངས་ལ་ཡང་མི་བདེ་བ་ཤུགས་ཆེན་པོ་ཞེ་ཅིག་བསྐྲུན་ཡོང་གི་ཡོད་རེད་བ། བྱས་ཙང་ང་རང་ཚོ་ནང་པའི་གཞུང་ནས་བཤད་པ་ཡིན་ན། ང་རང་ཚོས། ད་ཉོན་མོངས་པ་ཟེར་མཁན་དེ་གི་དབང་དུ་སོང་པ་ཡིན་ན། དེ་ནི་སྡུག་བསྔལ་གང་ག་སྣ་འདྲེན་ཡོང་གི་རེད། ཉོན་མོངས་པ་ཟེར་མཁན་དེ་གིས་ལྷག་པར་དུ་ང་ཚོས་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པའི་ཨ་ནི་དུག་གསུམ་པོ་དེ་ཚོ་གང་གའི་གི། ང་རང་ཚོའི་གི་རྩ་བའི་ཅིག་ལས་ངན་པ་མཐའ་དག་གི་སྣ་འདྲེན་ཡོང་གི་རེད་གསུངས་དུས་ཙང་ལ། བྱས་ཙང་ད་སེམས་ཁམས་ཀྱི་འཕྲོད་བསྟེན་ཏག་ཏག་མི་འདུག་ཟེར་ཡོང་དུས་ཙང་ལ། ང་རང་ཚོའི་ནང་པའི་གཞུང་གི་གོ་བ་རྒྱག་ཕྱོགས་བྱས་ན། སེམས་དེ་ཚོའི་ནང་ལོགས་ལ་ཉོན་མོངས་པ་དང་ཨ་ནི། ག་རེ་ཟེར་དགོས་རེད་ང་རྒྱལ་ཕྲག་དོག་ཞེ་སྡང་ལ་སོགས་པ་ཤུགས་ཆེན་པོ་བྱུང་བ། དེ་ལ་བརྟེན་ནས་རང་བཞིན་གྱི།

རྩ་བའི་དེ་ལམ་སང་འདི་སེལ་ཐུབ་པ་རེད་ཟེར་མདོག་མདོག་ཅིག་ད་ཞུ་ཐུབ་མ་རེད། ཡིན་ན་ཡང་ད་དེའི་གི་ནང་ལོགས་ལ་ཡ་གལ་གནད་ཆེ་བ་ཁ་ཤས་བྱེད་རྒྱུ་དེ་ཡོང་བསྡད་གི་ཡོད་རེད། དེ་ཡོང་དུས་རྩ་བའི་ང་རང་ཚོས་ག་ཚོད་རེད་ཟེར་ན་སེམས་ཁམས་ཀྱི་འཕྲོད་བསྟེན་ཡག་པོ་ཡོང་ཡག་བྱེད་དུས་སྤྱི་ཚོགས་ཅིག་ནང་མི་སྤུན་མཆེད་རེད་གྲོགས་པོ་གྲོགས་མོ་མཉམ་དུ་འབྲེལ་འདྲིས་བྱེད་དགོས་ཡག་ཅིག་ཆགས་བསྡད་གི་ཡོད་རེད་དེ་ག་ནང་བཞིན་ཅིག་ལུས་སྦྱོང་བྱེད་དགོས་ཡག་དེ་ཚོ་ཆགས་བསྡད་གི་ཡོད་རེད། དེ་ག་ནང་བཞིན་ཅིག་གཉིད་ཡག་པོ་ཁུག་ཡ་དེ་ཆགས་བསྡད་ཡོད་རེད་དེ་ག་ནང་བཞིན་ཅིག་ཟས་དགེ་ཅིག་ཁ་ལག་དེ་ཚོ་ཏག་ཏག་ཅིག་ཚད་དང་ལྡན་པ་ཟ་དགོས་ཡ་དེ་ཚོ་ཆགས་བསྡད་ཡོད་རེད་ད་དེ་གའི་ནང་ནས་གལ་གནད་ཆེ་ཤོས་དེ་སེམས་ཁམས་དང་འབྲེལ་བའི་ནད་ཅིག་ཡོད་ན་ཁོ་སེམས་ཁམས་ཀྱི་ཐོག་ནས་བཅོས་དགོས་ཡ་དེ་ཆགས་བསྡད་ཡོད་བྱས་ཙང་དེའི་ཐོག་ལ་གཞི་རིམ་རང་ནས་སྤུ་གུ་ཆུང་ཆུང་སྒང་ནས་བཅོས་ཡག་གི་དེ་ལ་ད་སྤྱི་ཚོགས་ཀྱི་སློབ་གསོ་དེ་གལ་ཆེན་པོ་ཞེ་དྲགས་ཆགས་བསྡད་ཡོད་ཤེས་ཡོན་བྱས་ཙང་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་འཛམ་གླིང་གི་ཕུགས་རྒྱང་རིང་པོའི་གི་ད། བདེ་ཐང་ལ་དགོངས་པ་བཞེས་བྱས། སྤུ་གུ་ཆུང་ཆུང་སྒང་ནས་ང་ཚོ་ཅིག་སེམས་ཀྱི་བདེ་ཐང་སྤྲོད་ཐབས་དང་ཤེས་ཡོན་ཁོ་རང་ལམ་ལུགས་ཀྱི་ནང་ལོགས་ལ་ཡང་ཅིག་བྱམས་སྙིང་རྗེ་ལ་སོགས་པའི་བཟང་པོའི་ཡོན་ཏན་དེ་ཚོ་བསྐྲུན་དགོས་འདུག་གསུངས་ནས་ཆོས་ལུགས་ལ་མ་བརྟེན་པའི་སློབ་གཞིའི་ཕྱག་དེབ་ང་རང་ཚོ་སྟོང་ལོ་གསར་པའི་ཀུན་སྤྱོད་ཟེར་ཡ་དང་དེ་ག་ནང་བཞིན་ཆོས་ལུགས་ལ་མ་ཆོས་ལུགས་ཀྱི་མཚམས་ལས་འདས་པ་གསུང་ཡ་ལ་སོགས་པ་དེ་ཚོ་ཕྱག་དེབ་དེ་ཚོ་མ་བཏོན་གནང་ཡོད་རེད་ཕྱག་དེབ་དེ་ཚོའི་གི་ད་གཞི་བཟུང་ཨ་ནི་ད་ང་རང་ཚོའི་ག་རེ་ཟེར་དགོས་རེད་ད་སྐུ་མདུན་གྱི་བཀའ་གྲུབ་ཉེ་བའི་ནང་ང་རང་ཚོའི་ད་ཅིག་ག་རེ་ཟེར་དགོས་རེད་ད་ད་སཱི་ཤེས་ཡོན་སློབ་གསོ་ལ་སོགས་པ་ཨེ་མོ་རི་མཐོ་སློབ་ནས་ད་དགེ་བཤེས་བློ་བཟང་བསྟན་འཛིན་ལགས་ཁོང་རྣམ་ཚོ་དང་ཨ་ནི་དེ་ག་ནང་བཞིན་ད་དེ་ལ་ད་ལྟ་ཕྱག་རོགས་གནང་མཁན་དེ་དགེ་བཤེས་ལྷག་རྡོར་ལགས་ད་ལྟ་རྒན་ཐུབ་བསྟན་སྦྱིན་པ་ལགས་ད་ཁོང་རྣམ་ཚོ་མང་པོ་ཅིག་གིས་ཕྱག་རོགས་གནང་ཨ་ནི་ཨེ་མོ་རི་མཐོ་སློབ་རང་ནས་འགན་ཁྱེར་བྱས་ད་ད་ལྟ་སྐུ་མདུན་གྱི་ད་ལྟ།

ཁོ། ག་རེ་ཟེར་དགོས་རེད། ཡ་མཚན་དང་ངོ་མཚར་བྱེད་ཡག་གི་གནད་དོན་ཆགས་ཡོད་ག་རེ་ཟེར་དགོས་རེད་ད་ཅི། ཏག་ཏག་རེད་བྱ་དེ་སེམས་ཁམས་ཀྱི་གནད་དོན་གླེང་གི་འདུག་ཁོ་རང། བསམ་ནས་འདི་དང་ནང་པའི་ཆོས་དང་སེམས་ཁམས་ཀྱི་འཕྲོད་བསྟེན་བར་ལ་འབྲེལ་བ་ཡོད་པ་འདི་ལ། ཁོང་ཚོས་འདི་ལྟར་ག་རེ་ཟེར་དགོས་རེད། ཇོ་བོ་བྱེད་ཀྱི་མ་རེད་གང་ཡིན་ཟེར་ན། ནང་པའི་ཆོས་ཀྱི་ནང་དོན་ངོ་མ་ཁོ་རང་ག་རེ་རེད་འདུག་ཟེར་ན་སེམས་ཁམས་ཀྱི་འཕྲོད་བསྟེན་དང་སེམས་ཁམས་ཡར་རྒྱས་བཏང་ཡ། འདི་རང་རེད་དེ་ཡོད་པ། དེ་ཡིན་དུས་ཙང་ལ་ཡང་ཏན་ཏན་ཁོ་འབྲེལ་ཟབ་ཅིག་ཆགས་བསྡད་ཡོད་རེད། འབྲེལ་བ་ཟབ་པོ་ཡིན་པས་མ་ཚད་ད་ནང་ཆོས་ཀྱི་འཁོར་ལོ་ཐལ་རྡུལ་རང་བཞིན་ངོ་མ་དེ་ཚུལ་འདིར་འོང་དུས་ད་གིན་ཞུས་པ་ནང་བཞིན་རེད་དེ་ག་ནང་བཞིན། འདི་ཡི་ནང་དུ་སངས་རྒྱས་སྡོམ་གྱི་སྐྱོན་དུ་བ། སེམས་འདུལ་བ་ལས་བདེ་བ་འདྲེན། ད་དེ་ག་རེ་ཟེར་ཚིག་ཆེན་པོ་འདིར་ང་རང་ཚོ་སེམས་མ་འདུལ་ན་སྡུག་བསྔལ་ཡོང་གི་རེད་སེམས་འདུལ་ན་བདེ་བ་འདྲེན་གི་རེད་ཟེར་ད་དོན་དག་གི་སྡོམ་ད་ལྟའི་ང་རང་ཚོའི་སེམས་ཁམས་འཕྲོད་བསྟེན་གྱི་སྡོམ་དེ་ག་རང་རེད་པ། ཅིག་ག་རེ་ཟེར་དགོས་རེད་དེང་རབས་ཀྱི་བཤད་ཚུལ་དང་དེ་ཚོ་བྱེད་དུས་དེ་བྱེད་དུས་ཙང་ལ་ད་ཁོ་ནང་པའི་གཞུང་ནས་མ་བཤད་ཡག་གི་ད་ལྟ་དེ་ཚོ། ཁོ་སེམས་ཁམས་འཕྲོད་བསྟེན་རང་རེད་དེ་ག་ནང་བཞིན་གོང་ས་མཆོག་གིས་ད་ལྟ་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཟེར་གསུང་བ་དེའི་ནང་ལོགས་ཀྱི་མང་པོ་ཞེ་པོ་ཅིག་དེ་ནང་པའི་གཞུང་ནང་ནས་ཡོད་པ་དེ་ག་རང་དེ་ནས་མར་ལྷག་པར་དུ་སྤྱོད་འཇུག་དང་དེ་ག་ནང་བཞིན་ད་ང་རང་ཚོའི་ཅིག་བསླབ་བཏུས་དང་སྒོམ་རིམ་དང་དེ་ཚོའི་ནང་ལ་ཡོད་པའི་ད་བཟང་པོའི་བསླབ་བྱ་དེ་ཚོ་མར་གསུང་གནང་གི་ཡོད་རེད་བ་ཨོ་དེ་བྱེད་དུས་ཙང་ལ་ཏན་ཏན་ཁོ་སེམས་ཁམས་དང་འབྲེལ་བ་ཡོད་པ་ཆགས་ཀྱི་ཡོད་རེད་ཞུ་ཡིན།

ཅིག་རེད་བ་རྩ་བའི་ཁོ་རང་ནུབ་ཕྱོགས་ཀྱི་ད་ཆོས་ལུགས་མང་པོ་ཆེ་ཡིད་ཆེས་དད་པ་བྱས་བསྡད་པ་མ་གཏོགས་ཀྱི་ལ་ཁོ་ད་ཡིད་དེ་ཡང་དེ་འདྲའི་རང་བརྒྱ་ཆ་བརྒྱ་དག་ཡིན་མིན་མི་ཤེས་ཏེ་ཤུགས་ཆེ་བ་ཅིག་ཡིད་ཆེས་དད་པ་གཙོར་འདོན་དཀོན་མཆོག་ལ་འཇིག་རྟེན་བཀོད་པ་པོ་ལ་ཡིད་ཆེས་ལ་དད་པ་གཙོར་འདོན་བྱས་ནས་འགྲོ་བ་མ་གཏོགས་ཁོ་ཅིག་བསམ་བློ་བཏང་རྗེས་དཔྱད་པ་བྱས་ནས་ཁོ་སེམས་ཁམས་བཅོས་ཐབས་ཀྱི་ལག་ལེན་དེ་ཞིག་ཀྱང་མེད་པ་འདྲ་བོ་ཅིག་རེད་འདུག་བ། ཨ་ནི་ད་ད་ད།

ད་ནི་ཡི་མུག་གི་ན་ཚ་དང་དངངས་འཚབ་དང་དེ་ག་ནང་བཞིན་ད་ཅིག་ག་རེ་ཟེར་དགོས་རེད་དྲན་པ་བརྗེད་སླ་བོ་དང་ཅིག་ཕ་གིའི་དམིགས་པ་གཏད་མ་ཐུབ་ཡ་ད་དེ་འདྲ་གི་དཀའ་ངལ་མང་པོ་ཞེ་པོ་ཅིག་ཡོང་གི་ཡོད་རེད། ད་དེ་བཅོས་ཐབས་ཀྱི་ཐད་ལ་ཡ་ནུབ་ཕྱོགས་ནང་ལོགས་ལ་ཡ་བཅོས་ཐབས་ཀྱི་ཐད་ལ་རྩ་བའི་ད་སྨན་ལྟ་བུ་དེ་འདྲ་བཟོས་ད་བཟོས་ཡོད་རེད་ད་ཡི་མུག་གི་ནད་ཡིན་ན་ཡང་དེ་ཚོ་གིས་ད་གང་ཅི་ཕན་ཐོགས་པ་ཞེ་པོ་དེ་འདྲ་གང་ཡང་ཡོད་མ་རེད། ད་བཅོས་ཐབས་དེ་ཡག་ཤོས་འདྲ་བོ་དེ་ནུབ་ཕྱོགས་ནང་ལ་ཤུགས་ཆེ་ཤོས་དང་ཁྱབ་བསྡད་པ་དེ་ཚོ་ད། སྒོམ་དང་ཡོ་ག་དེ་ཚོ་རེད། ད་སྒོམ་གྱི་ནང་ནས་དམིགས་བསལ་གྱི་དྲན་པ་ཉེར་བཞག་གི་སྒོམ་དེ་རེད Mindfulness Meditation ཟེར་ཡ་རེད། འོ་ད་དེ་ཐོག་མར་ད་ག་རེ་ཟེར་དགོས་རེད་ད་ལྟ་ནུབ་ཕྱོགས་ནང་ལ་ཤུགས་ཆེན་པོ་དར་བའི་སྟངས་ཉིད་ད་ལྟ John Kabat-Zinn ཟེར་དུས་ཙང་ལ Massachusetts གི་ད་ད་སྨན་ཁང་མཐོ་སློབ་ཀྱི་ད་སློབ་དཔོན་དེ་འདྲ་ཁོ་རང་གིས་ཨ་ནི Zen དང་འདི་ཚོ་བརྒྱུད་ནས།

ཨོ་དེ་སྒོམ་བརྒྱབ་ནས་ཕན་ཐོགས་ག་རེ་འདུག་ཟེར་ལབ་ཡོང་དུས་ད་ཁོ་ཚོས་ཚན་རིག་རང་གི་ཐོག་ཉམས་ཞིབ་མང་པོ་བྱས་ནས་ད་ནི་ཕན་ཐོགས་ཡོད་པ་དེ་ཚན་རིག་གི་ཐོག་ནས་བཏོན་ཡོང་དགོས་རེད། དེ་ཡང་ཚན་རིག་གི་ཐོག་ནས་གཅིག་མ་རེད་གཉིས་མ་རེད་ཕེབས་ཏེ་ཕན་ཐོགས་དེ་ཡང་ཁོ་ཚན་རིག་པ་གཅིག་མ་རེད་ལན་དུ་མ་བྱས་དེ་ཡང་ཕ་གིའི་རྣམ་གྲངས་གཅིག་མ་རེད། དཔེར་ན་ང་རང་ཚོའི་སེམས་ལྷོད་ལྷོད་བྱེད་ཡ་ལ་ཕན་གི་འདུག་ཟེར་བ་ཙམ་མ་རེད། ལུས་ཀྱི་ཆ་ནས་ཡང་ང་རང་ཚོའི་ནད་འགོག་མ་ལག་ཡར་རྒྱས་གཏང་གི་འདུག་ཟེར་ཡ་ལྟ་བུ། དེ་ག་ནང་བཞིན་བསམ་བློའི་ཅིག་ཀླད་པའི་གནས་སྟངས་ཁ་ཤས་ལ་ཡང་དེ་ནས་ཀླད་པའི་ཕྲ་ཕུང་ཡང་འཕེལ་ཡོང་གི་འདུག་ཟེར་ཡ་འདྲ་བོ། ད་ནི་འདི་འདྲའི་གི་ད་གང་བྱས་ཚན་རིག་གི་ཉམས་ཞིབ་མང་པོ་ཞེ་པོ་ཅིག་བྱས་པ་ཡིན་ཙང། ད། ནམ་རྒྱུན་ང་རང་ཚོའི་ཆོས་བརྒྱུད་ནས་དེ་ཚོ་ལ་འགྲེལ་བཤད་བརྒྱབ་པ་ཡིན་ན་ཨོ་ད་ཆོས་པ་ཚོ་གིས་བཤད་ཀྱི་རེད་བསམ་ནས་ཆོས་ལ་དེ་ཙམ་གྱི་ད་ཡིད་ཆེས་མེད་མཁན་ཚོ་གིས་ཁས་ལེན་གི་མ་རེད་བ། ད་ཚན་རིག་གི་ཐབས་ལམ་བརྒྱུད་ནས་ཁོང་ཚོར་མར་འགྲེལ་བཤད་བརྒྱབ་ཡོང་དུས་ད་ནི་ཆོས་ཁས་ལེན་ན་མ་ལེན་ན་གང་བྱས། ཅན་གྱི་སྡེ་ཚན་ནང་ལ་མི་མང་ཆེ་བས་ཁས་ལེན་ཡ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་ཙང་ད་དེ་རིང་སང་ཉིན་ང་རང་ཚོའི་དཔེ་མཚོན་ཡག་ཤོས་དེ་ལ་དྲན་པ་ཉེར་བཞག་གི་སྒོམ་ཟེར་ཡ་དེ་ནང་པའི་ཆོས་ལུགས་ནང་ནས་ཡོང་བ་རེད་དེ། འཛམ་གླིང་ཁྱོན་ཡོངས་ལ་ཡང་ད་དྲན་པ་ཉེར་བཞག་གི་སྒོམ་ལ་ཡང་དར་སྲོལ་སླེབས་བསྡད་པ་ད་དར་སྲོལ་སླེབས་པ་ཙམ་མ་ཟད་ད་དེ་ཅིག་ག་རེ་ཟེར་དགོས་རེད། ཐོག་མར་དེ་ཚོ་འཕྲོད་བསྟེན་དང་སྨན་གྱི་ལམ་ལུགས་ནང་ལ་བེད་སྤྱོད་བཏང་བ་རེད།

ང་ཚོས་ད་ལྟ་བཟང་སྤྱོད་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་སྤེལ་ཡོང་དུས་ཙམ་པ་ཡ། ནུབ་ཕྱོགས་ལ་མཁས་པ་མང་པོ་ཅིག་ག་རེ་ཟེར་གྱི་ཡོད་རེད་ཟེར་ན། བཟང་སྤྱོད་ཟེར་ལབ་ཡོང་དུས་ཡིན་གཅིག་མིན་གཅིག་གིས་ཅིག་ཆོས་ལུགས་དང་འབྲེལ་ནས་མ་གཏོགས་ཆོས་ལུགས་དང་མ་འབྲེལ་ནས་བཟང་སྤྱོད་གླེང་ཡ་ཡོད་མ་རེད་ཟེར། དེ་ལྟ་ཚུལ་ཤུགས་ཆེན་པོ་འདུག་བ། སྐུ་མདུན་གྱིས་དེ་འདྲས་མ་རེད་ཆོས་ལུགས་དང་མ་འབྲེལ་ན་ཡང་ང་ཚོས་བཟང་སྤྱོད་གླེང་ཡ་ཡོད་རེད། གཙོ་བོ་དེ་ག་རེད་ཟེར་ན་ང་རང་ཚོས་ཀྱི། ག་རེ་ཟེར་རེད་འགྲོ་བ་མིའི་གི་ཉམས་མྱོང། དེ་ག་ནང་བཞིན་རྒྱུན་ལྡན་གྱི་ང་ཚོའི་རྣམ་དཔྱོད། དེ་ག་ནང་བཞིན་ཚན་རིག་གི་རྙེད་དོན་ལྷག་པར་དུ་ཚན་རིག་གི་རྙེད་དོན་གྱི་ཐོག་ནས་ལུས་སེམས་ལ་ཕན་ཐོགས་ཡོད་པ་དེ་འདྲས་ཀྱི་རྙེད་པའི་ཨ་ནི་བསམ་བློའི་བསླབ་བྱ་དང་བཟང་པོའི་ཡོན་ཏན་བྱམས་སྙིང་རྗེ་ལ་སོགས་པ་དེ་ཚོ་དེ་ནི་བཟང་པོའི་ཡོན་ཏན་རེད། ད་དེ་ཚོ་ཚང་མ་བཟང་སྤྱོད་རེད་དེ་ཚོ་ཚང་མ་རེད་ཟེར། མདོར་ན་ད་ག་རེད་ཟེར་ན། སྲོལ་རྒྱུན་གྱི་ནང་ཆོས་ནང་དུ་གསུངས་པ་དེ་ཚོ་ཚན་རིག་གི་ཐོག་ནས་ཁོ་ནས་ཕན་ཐོགས་ཡོད་པ་དེ་དཔང་རྟགས་བྱས་པ་ལ་བརྟེན་ནས་སྤྱི་ཚོགས་ནང་ལོགས་ལ་ཡང་མི་མང་པོས་ལག་ལེན་བསྟར་ཡག་དང་ཁས་ལེན་ཡག་དང།
ལག་ལེན་བསྟར་བ་ནས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་བྱུང་ཡོད་ལ་ཞོལ་གཅིག་དང་དགེ་མཚན་བྱུང་ཡོད་རེད་ཞུ་ཡག་འོ་དེ་ཡིན། ཨུ་ཧུ། དགེ་བཤེས་ལགས། ཁྱེད་རང་ཡིན་ན་ད་ནང་ཆོས་ཀྱི་ཐོག་ནས་སློབ་སྦྱོང་བྱས་ཚར་ཚན་རིག་དེ་ད་ཁྱེད་རང་གི་སོང་ན་ཨ་ནི་སྤྱིར་བཏང་ཁོ་རང་ནང་ཆོས་དེ་ད་ཁོ

ཕན་པ་དང་དེ་ཚོ་མང་པོ་གསུངས་པ་མ་གཏོགས་ཚེ་འདི་གི་བདེ་ཐང་དང་ཉིན་རེ་ཉིན་རེ་ཅིག་འཚོ་བ་སྐྱེལ་སྟངས་ཀྱི་ནང་ལོགས་ལ་ཕན་ཐོགས་དེ་ཙམ་ཡོད་པའི་ད་ག་རེ་ཟེར་བ་རེད་གཙོ་འདོན་གནང་གི་ཡོད་མ་རེད་པ། ད་ང་རང་ཚོ་ཚན་རིག་གི་ནང་ལོགས་ནས་བལྟ་ཡོང་དུས་ཙམ་ལ་ཡང་ག་རེ་ཕན་ཐོགས་ཡོད་རེད་ཟེར་ན་ཁོ་ཚེ་འདི་གི་ལུས་སེམས་བདེ་ཐང་ལ་ཕན་ཐོགས་ཡོད་པ། ལྷག་པར་དུ་ང་རང་ཚོས་སྒོམ་དང་དེ་ཚོ་མང་པོ་ཞིག་བྱེད་ཀྱི་ང་རང་ཚོའི་ལུས་ཀྱི་ཕལ་སྐད་ག་རེ་ཟེར་བ་རེད་དབྱིན་ཇིའི་སྐད་ལ Biological ཟེར་བ། ད་ཅིག་ང་རང་ཚོའི་གི་མིའི་གི་གཟུགས་པོའི་ནང་ལོགས་ལས་བྱེ་རིམས་ཀྱི་ཁྲག་དང། ཨ་ནི་ཅིག། ཤ་ཁྲག་པགས་པ་དང་དེ་ཚོའི་ནང་ལོགས་ནས་ཁོ་རང་ནས་ཨ་ནི་ལྷག་པར་དུ་ང་རང་ཚོའི་ནད་འགོག་མ་ལག་དང་དེ་ཚོ་ལ་ཕན་ཐོགས་ཡོད་པ་དེ་ཚོ་ང་ཚོ་ཚན་རིག་བརྒྱུད་ནས་ཤེས་རྟོགས་བྱས་ཡ་རེད་མ་གཏོགས་ནང་པའི་གཞུང་ནང་ནས་ད་དེ་ཙམ་གྱི་གསལ་ཁ་ཡོད་པ་དང་དེ་འདྲའི་ཆགས་བསྡད་ཀྱི་ཡོད་མ་རེད་བ། བྱས་ཙང་མདོར་ན་ད་སྡོམ་འདྲ་ཅིག་བྱས་བྱས་ཞུས་པ་ཡིན་ན་ང་ཚོ་ནང་ཆོས་དང་དེ་ཚོའི་གཙོ་བོ་ཕུགས་རྒྱང་རིང་པོའི་གི་ད་ཕན་འབྲས་དཔེར་ན་སྐྱེ་བ་ཕྱི་མ་དང་ཐར་པ་དང་ཐམས་ཅད་མཁྱེན་པ་ཐོབ་པ་ལ་ཕན་འབྲས་དེ་གསུང་གི་རེད་མ་གཏོགས། ཚེ་འདིའི་གི་གནས་སྐབས་ཀྱི་བདེ་ཐང་སྐོར་ལ་དེ་ཙམ་གཙོ་འདོན་གནང་གི་མ་རེད་ཚན་རིག་གི་ང་རང་ཚོའི་གནས་སྐབས་ཀྱི་གོ་ཁ་ཡོད་ལག་ཡོད་ཀྱི་མིག་མཐོང་ལག་ཟིན་གྱི་བདེ་ཐང་སྐོར་ལ་གཙོ་འདོན་གནང་དུས་ཡང་དེ་གཉིས་ཀ་ནས་ཤན་སྦྱང་ཡ་གལ་ཆེན་པོ་ཆགས་བསྡད་ཡོད་རེད་བསམ་གྱི་འདུག། ད་དེ་ཞུས་པས་ན་ཕལ་ཆེར་ནང་ཆོས་གི་ད་ཁོ་ཐ་མ་གི་དམིགས་ཡུལ་དེ་སྦྱང་བསྡད་ཡ་དེ་ད་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་ལ་བཤད་བསྡད་ཡོད་རེད་ཨ་ནི། དེ་འདུག་གི་ཚན་རིག་གི་ད་དེའི་ཐོག་ནས་བཤད་ན

གནས་སྟངས་གཉིས་པ་དེ་དང་དེ་གའི་ད་ནུབ་ཕྱོགས་ལ་ཁྱབ་གདལ་འགྲོ་ཡའི་དྲན་པ་ཉེར་བཞག་གི་སྒོམ་དེ་ག་རེ་སྒོམ་གི་ཡོད་རེད་ཟེར་ལབ་པ་ཡིན་ན། ཁ་ཐུག་དེ་ལ་ཡང་ད་ལྟ་ང་རང་ཚོའི་དཔེ་ཆ་ཆ་བཞག་ན། ལུས་ཀྱི་ད་ལྟའི་གནས་སྐབས་ལ་ཡང་མ་ཅིག་ག་རེ་ཟེར་རེད། ལུས་ལ་ཡོད་བཞིན་པའི་ཚོར་བ་དེ་ག་རེ་འདུག་རེད། ཡང་ན་ང་རང་ཚོས་དབུགས་གཏོང་ལེན་འདྲ་པོ་ཅིག་བྱས་པ། དེ་ག་ནང་གང་ལ་ཡིན་ན། དེ་ག་རང་སྒང་ལ་ང་རང་ཚོ་སེམས་དམིགས་པ་གཏད། ལུས་ཀྱི་ནང་ལ་དབུགས་གཏོང་ལེན་བྱེད་ཀྱི་ཡོད་པ་དང་དེ་ག་ནང་བཞིན་ལུས་ཀྱི་ནང་ལོགས་ལ་བདེ་སྡུག་གི་ཚོར་བ་ག་རེ་ཡོད། མདོར་ན་ད་ལྟ་བའི་གནས་བབ་སྒང་ལོགས་ལ་ཡ། ད་ནི། ག་རེ་འདུག་དེ་སྒང་ལ་ཡ་ང་རང་ཚོས། ག་རེ་ཟེར་དགོས་རེད་དམིགས་པ་གཏད། དམིགས་པ་གཏད་པ་འདིའི་སྒང་ལོགས་ལ་ཡ་འདི་ལ་ཡ། ག་རེ་ཟེར་དགོས་རེད་ཡག་ངན་གྱི། རྣམ་དབྱེ་མ་ཕྱེ་བ་བྱས། Non-judgemental། ཟེར་གྱི་འདུག་ཨིན་ཇིའི་ནང་ལ་ག་རེ་ཟེར་ད། ཁོ་ཅིག། ཁ་ཐུག། ཁ་ཐུག་དེ་ལ་ཡང་ང་རང་ཚོས་དོ་སྣང་སྤྲད་པ། Awareness། ཟེར་གྱི་འདུག་དོ་སྣང་སྤྲད་པ་མ་གཏོགས་ཅིག་ལ་ཡག་ག་སྡུག་གའི་རྣམ་དབྱེ་གང་ཡང་མ་ཕྱེ་བ་བྱས་བྱས། མདོར་ན། སོ་སོ་སོ་སོའི་ད་ལྟ་བའི་གནས་བབ་ཀྱི་སེམས་ཀྱི་ཚོར་བ་ཡིན་ནའང་འདྲ་ལུས་ཀྱི་ཚོར་བ་ཡིན་ནའང་འདྲ། དབུགས་གཏོང་ལེན་བྱེད་ཀྱི་ཡོད་པ་ཡིན་ནའང་འདྲ། འདིའི་སྒང་ལ་ཡང་དམིགས་པ་གཏད། ཨ་ནི་དམིགས་པ་དེའི་ཚོད་དུ་ག་རེ་ཡར་རྒྱས་བཏང་ཐུབ་ཀྱི་ཡོད་རེད་ཟེར་ན། འདི་གས་ང་རང་ཚོ་གིས་སོ་སོ་སོ་སོའི་ད་ལྟ་ད་ལྟའི་སེམས་ཀྱི་ཚོར་བ་ལུས་ཀྱི་བདེ་སྡུག་ལ་ཡང

ཅིག་དབྱིན་ཇི་སྐད་ལ་འགྲོ་བའི་དུས Present Moment ཟེར་གྱི་འདུག་ད་ལྟ་བའི་གནས་བབ་སྒང་ལ་ཡང་ཡག་ངན་ཡག་སྡུག་གི་རྣམ་དབྱེ་མ་ཕྱེ་བ་བྱས་བྱས་ཁོ་ངོས་འཛིན་བྱས་བྱས་དོ་སྣང་བྱེད་ལྷོད་ལྷོད་བྱེད་ལྟ་བསྡད་ཡག་འོ་དེ་འདྲས་ཅིག་རེད་བྱས་ཙང་ད་ཡིན་ན་ཡང་འདི་ཚོ་ལ་ད་ག་རེ་ཟེར་དགོས་རེད་དེང་རབས་ད་ཁོ་སློབ་ཁྲིད་བྱེད་མཁན་མང་པོ་རེད་འགྲེལ་བཤད་རྒྱག་མཁན་མང་པོ་རེད་འདི་བྱས་ནས་རྣམ་དབྱེ་ཞེ་དྲག་གི་མང་པོ་བཟོས་ཡོད་རེད་ཡིན་ནའི་རྩ་བའི་གི་ཁོ་ཁྱད་ཆོས་འདྲ་བོ་ཅིག་གསུམ་རེད་ཁོ་ལ་ཡང་ཕྱོགས་གཅིག་ནས་ག་རེ་ཟེར་དུས་ཙམ་ལ་ད་ལྟ་བའི་གནས་བབ་སྒང་ལ་བསམ་བློ་བཏང་གི་ཡོད་རེད།

ལགས་རེད་ད་ད་ལྟ་ང་ཚོས་དཔེར་ན་དྲན་པ་ཉེར་བཞག་གི་སྒོམ་དེ་དཔེ་མཚོན་གཅིག་རེད་ད། ག་རེ་ཟེར་ན། རྩ་བའི་ཁོ་ནང་ཆོས་ནས་ཡོང་བ་རེད་དེ། ཚན་རིག་གི་ཐོག་ནས་ཕན་ཐོགས་ཡོད་པའི་ཨ་ནི་དཔང་རྟགས་རྙེད་པ་ལ་བརྟེན་ནས། མི་དེ་ཚོ་གང་གས་ད་ལག་ལེན་བསྟར་ནས་ཕན་འབྲས་དངོས་སུ་ཐོན་བཞིན་པ་འདི་འདྲའི་ཅིག་ཆགས་ཡོད། ད་དེ་ནང་བཞིན་དེ་ལས་གཞན་པ་ད་ལྟ་བྱམས་སྙིང་རྗེ་ལ་སོགས་པ་འདི་ཡང་ཆགས་ཏེ་ག་ལ་གང་འཚམ་ཆགས་བསྡད་ཡོད་རེད། ད་དེ་ལས་གཞན་པའི་ད་དུང་ཡང་ང་ཚོ་ནང་པའི་གཞུང་ནང་ལོགས་ལ་ཧ་ཅང་གི་ད་དངོས་གནས་གོང་ས་མཆོག་གསུངས་པ་ནང་བཞིན་སེམས་ཁམས་རིག་པའི་རྣམ་གཞག་ཧ་ཅང་གི་ཕྱུག་པོ་ཆགས་བསྡད་ཡོད། དཔེར་ན་ཕར་ཕྱིན་དྲུག་ལ་སོགས་པ་དེ་ག་ནང་བཞིན་ཅིག་བློ་སྦྱོང་གི་ཐབས་ལམ་འདྲ་མིན་ཡོད་རེད་བཟོད་པ་སྒོམ་ཡ་ལ་སོགས་པ་དང་ཅིག་ད་གང་ཅི་ང་རང་ཚོས་ཉོན་མོངས་པའི་གཉེན་པོ་སྒོམ་སྟངས་ཅིག་ང་རང་ཚོས་ངར་འཛིན་དང་ང་རྒྱལ་དང་དེ་ཚོའི་གི་གཉེན་པོ་སྒོམ་སྟངས་སྣ་ཚོགས་པ་ཅིག་ཡོད་རེད། དེ་ཚོ་ད་གདོད་ནས་ང་ཚོའི་ག་རེ་ཟེར་དགོས་རེད། ད་ཚན་རིག་དང་མཐུན་པའི་ཐོག་ནས་ད་ལྟ་གཞི་ནས་ད་ང་ཚོས་དཔྱད་པ་ལ་འཇུག་པའི་གནས་བབ་ཆགས་ཡོད། བྱས་ཙང་ད་དེ་ཚོའི་ཐོག་ལ་ཚན་རིག་རང་གི་ཐོག་ནས་དཔྱད་པ་བྱས་ཉམས་ཞིབ་བྱས་ནས་ཨ་ནི་དངོས་གནས་གྲུབ་འབྲས་ཐོན་པ་ཡིན་ན། དེ་ལས་ང་རང་ཚོ་ནང་པའི་གཞུང་ནང་ལ་ཡོད་པའི་ཨ་ནི་ཅིག་ཆོས་ཀྱི་སྙིང་དོན་མང་པོ་ཞིག་ཅིག། འགྲོ་བ་མིའི་གི་དཀའ་ངལ་སེལ་ཡ་ལ་ཕན་ཐོགས་ཆེན་པོ་ཞིག་ཡོང་ཡག་གི་ཆགས་བསྡད་ཡོད་རེད་རྩ་བའི་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱུན་དུ་སྡོམ་ཚིག་དེ་བསྐྱོན་གནང་གི་འདུག་བ་ཨ་ནི་ནང་ཆོས་ལྷག་པར་དུ་ད་ང་རང་ཚོའི་དགེ་འདུན་པ་ཟེར་ན་སྲོལ་རྒྱུན་གྱི་ནང་ལ་བྱས་ན་ཁོ་ཆོས་བྱས་སྒོམ་བརྒྱབ་བསྡད་མཁན་རེད་མ་གཏོགས་དེང་རབས་ཀྱི་ཚན་རིག་ལ་སོགས་པ་སྦྱང་དགོས་ཡ་མེད་པའི་བཟོ་འདྲ་ཅིག་རེད་བ་ཡིན་ན་ཡང་དེ་སྦྱང་དགོས་ཡ་གོང་ས་མཆོག་གིས་རྒྱུན་དུ་ད་ག་རེ་ཟེར་དགོས་རེད་མ་ལམ་སྟོན་གྱི་དམིགས་ཡུལ་གཙོ་བོ་གཉིས་ངོ་སྤྲོད་གནང་གི་ཡོད་རེད་གཅིག་ག་རེ་གནང་གི་ཡོད་རེད་ཟེར་ན། ནང་ཆོས་དང་ཚན་རིག་གཉིས་ཤེས་ཡོན་ཕར་ཚུར་བརྗེ་ལེན་བྱེད་ཡ་རེད་དཔེ་ཆ་བཞག་ན། སེམས་ཁམས་དང་འབྲེལ་བའི་བསླབ་བྱ་མང་པོ་ཞེ་ཅིག་ཚན་རིག་ནང་ལ་མེད་པ་ནང་ཆོས་ནང་ནས་ལེན་དགོས་ཡ་ཡོད་རེད་དེ་ག་ནང་བཞིན་ཡང་ཕྱི་དངོས་པོ་དང་ནང་གཅིག་ལུས་ཀྱི་བདེ་ཐང་དང་དེ་འབྲེལ་གྱི་འགྲེལ་བཤད་མང་པོ་ཞེ་ཅིག་ནང་ཆོས་ནང་ལ་མེད་པ་ཚན་རིག་ནས་ཚུར་ལེན་དགོས་ཡ་ཆགས་ཡོད་རེད་དེ་ཤེས་ཡོན་བརྗེ་ལེན་གྱི་རྣམ་པ་གནད་དོན་གཅིག་རེད། གནད་དོན་གཉིས་པ་དེ་ག་རེ་ཟེར་དུས་ཙམ་ལ། ནང་པའི་གཞུང་ནང་ལ་ཡོད་པའི་སེམས་ཁམས་དང་འབྲེལ་བའི་བཟང་པོའི་བསླབ་བྱ་ད་ད་ལྟ་འཛམ་གླིང་ནང་ལོགས་ལ་དངོས་གནས་དགོས་མཁོ་ཡོད་རེད་བ་ད་དེ་ཤག་ཉེ་དུས་ང་ཚོ་སེམས་དང་སྲོག་ཚོགས་འདུ་དེ་ཚོ་ལ་ཕྱིན་པ་རེད་དེ་ནང་ལོགས་ལ་ད་ད་ལྟ་ནུབ་ཕྱོགས་ལ་ཡ་ད་དྲན་པ་ཉེར་གཞག་གི་སྒོམ་པ་ཤུགས་ཆེན་པོ་ཁྱབ་སྤེལ་བཏང་བརྒྱུད་མཁན་སྐད་གྲགས་ཆེ་ཤོས་དེ Jon Kabat-Zinn རེད་ཁོ་རང་རང་ཡང་དངོས་སུ་འདུག་ཁོ་རང་གིས་ཡང་ང་ཚོ་སྒེར་ལ་འདུག་སེ་ཐུག་ནས་ད་པས་མ་འོངས་པ་ལ་ད་ག་རེ་བྱེད་དགོས་རེད་ད་ལྟའི་འཛམ་གླིང་གི་སེམས་ཁམས་ཀྱི་དཀའ་ངལ་མང་པོ་ཞེ་ཅིག་སེལ་ཡ་དེ་ད་ནང་ཆོས་ཀྱི་བཟང་པོའི་ཡོན་ཏན་དེ་ག་རེད་ད་ཁོ་རང་གི་ལམ་ན་པས་ད་དྷརྨ་ཟེར་གྱི་འདུག་ཁོང་ཚོས་ད་བེད་སྤྱོད་བྱེད་དམ་པའི་ཆོས་ཟེར་ཡ་ད་དེ་ཧ་ཅང་གི་ད་དགོས་མཁོ་ཆེན་པོ་དགོས་མཁོ་ཆེན་པོ་ཆགས་ཏེ་ཡོད་རེད་གསུང་གི་འདུག་དེ་ག་རང་ད་གོང་ས་མཆོག་གི་དགོངས་པ་བཞེས་ཡ་དེ་ག་རང་རེད་བྱས་ཙང་གོང་ས་མཆོག་གི་དགོངས་གཞི་གཅིག་ག་རེ་ཡོད་རེད་ཟེར་ན་ནང་པའི་གཞུང་ནང་ལ་ཡོད་པའི་སེམས་ཁམས་བཅོས་ཐབས་ཀྱི་བསླབ་བྱ་མང་པོ་ཞེ་ཅིག་ང་ཚོ་ཆོས་བཤད་པའི་ཐོག་ནས་ཕར་འགྲེལ་བཤད་རྒྱག་ཡིན་ན་མི་ཉན་མཁན་ཡང་ཧ་ལམ་ཡོད་མ་རེད་མང་པོ་ཅིག་གིས་ཧ་ལམ་ཆོས་ལུགས་ཀྱི་ཞེན་ཁོག་ད་དེ་འདྲས་ཡོད་པ་ཡིན་ན་ད་དང་པོ་ཁོ་རང་ནས་ཉན་གི་མ་རེད་བ་ད་དེ་ཚོ་ཚང་མ་ལ་ཚན་རིག་གི་ཐབས་ལམ་བརྒྱུད་བྱས་མ་བཀྲམ་པ་ཡིན་ན་མི་མང་པོ་ཞེ་ཅིག་གིས་ཁོ་ཁས་ལེན་བྱེད་ཐུབ་ཡ་དང་ལག་ལེན་བསྟར་ཐུབ་ཡ་ལྷག་པར་དུ་ཚན་རིག་གི་ཐབས་ལམ་དེ་ཚོ་ཁ་གསལ་པོ་གོ་བདེ་པོ་ཨ་ནི་ལག་ལ་ལེན་བདེ་པོ་ད་ལྟ་དྲན་པ་ཉེར་གཞག་སྒོམ་ད་ནུབ་ཕྱོགས་ད་ང་ཚོའི་གར་བཙུགས་རེད། ཡང་ཤར་ཕྱོགས་ཀྱི་ཆོས་པ་ནང་ལོགས་ལ་ཡང་ད་ལྟ་ནུབ་ཕྱོགས་ཀྱི་སློབ་ཁྲིད་བྱེད་བསྡད་པའི་དྲན་པ་ཉེར་གཞག་གི་སྒོམ་རྒྱག་སྟངས་དེ་ལ་སྐྱོན་བརྗོད་གནང་མཁན་ཡོད་རེད་ག་རེ་ཟེར་ན་འདི་ནང་ཆོས་རང་གི་དམིགས་ཡུལ་ལ་གཏིང་ཟབ་པོ་དང་ཕུགས་རྒྱང་རིང་པོ་ད་དེ་འདྲས་ཡོད་རེད་ཁོ་ཚོས་དེ་སླ་པོ་བཟོས་དྲགས་འདུག་ལབ་མཁན་ཡོད་རེད་ཡིན་ན་ཡང་དེ་སླ་པོ་བཟོས་ནས་དགེ་མཚན་གཅིག་ཡོད་རེད་ག་རེ་ཟེར་ན། མི་མང་པོས་ཨ་ནི་གོ་ཤེས་འགྲོ་གི་རེད་ཁྱབ་ཆེན་འགྲོ་གི་རེད་བ་ད་འདི་ཁོ་གཏིང་ཟབ་པོ་བཟོས་བཞག་ན་གོ་བདེ་པོ་ཡོང་གི་མ་རེད་བ་འོ་དེ་ག་རང་བྱས་ད་དེ་འདྲ་ཡིན་ད་སྤྱི་ཚོགས་ཐོག་ལ་ཁྱབ་ཆེན་པོ་ད་མདོར་ན་ངའི་སྐད་ཆ་དེ་འཐོར་འགྲོ་གི་འདུག་མདོར་ན་ང་རང་ཚོ་ནང་ཆོས་ནང་ལ་ཡོད་པའི་ཨ་ནི་དངོས་གནས་དྲང་གནས་ཀྱི་འགྲོ་བ་མིའི་གི་སེམས་ཁམས་བཅོས་ཐབས་ལ་ཡང་ཕན་ཐོགས་ནང་པའི་གཞུང་ནང་ལ་ཞུ་བ་ཡིན་ན་ཉོན་མོངས་པའི་གཉེན་པོ་བྱེད་སྟངས་ཀྱི་སེམས་ཁམས། བཟང་པོའི་ཡོན་ཏན་མང་པོ་ཞེ་ཅིག་ཡོད་རེད་དེང་རབས་ཀྱི་བཤད་སྟངས་བྱས་པ་ཡིན་ན་སེམས་ཁམས་བདེ་མི་བདེ་བ་དང་འབྲེལ་བའི་སེམས་ཁམས་འཕྲོད་བསྟེན་ལ་ཕན་ཐོགས་ཡག་གི་དངོས་གནས་དྲང་གནས་ཀྱི་བསླབ་བྱ་མང་པོ་ཞེ་ཅིག་ཡོད་པ་དེ་ཚན་རིག་གིས་བདེན་པ་ར་སྤྲོད་བྱས་ནས་ཨ་ནི་ཁོ་སྤྱི་ཚོགས་ནང་ལོགས་ལ་མི་མང་པོ་ཅིག་ལ་ཁྱབ་ཕྱིན་པ་ཡིན་ན་ད་དངོས་གནས་འཛམ་གླིང་ནང་གི་སེམས་ཀྱི་ཞི་བདེ་དོན་དམ་པའི་སེམས་ཀྱི་ཞི་བདེ་བསྐྲུན་ཡག་ལ་ཕན་ཐོགས་རླབས་པོ་ཆེ་བྱུང་བ་རེད་བ་བྱས་ཙང་གོང་ས་མཆོག་གིས་ད་རྒྱུན་དུས་དགོངས་བཞེས་གནང་དེ་ཡང་གཙོ་བོ་དེ་ཤེས་ཡོན་བརྗེ་ལེན་བྱེད་ཡག་དེ་དང་ནང་པའི་གཞུང་ནང་ཡོད་པའི་བཟང་པོའི་བསླབ་བྱ་དེ།

ལ་རེད། རྩ་བའི་ད་ང་རང་ཚོ་ཚོང་རྒྱག་མཁན་ཡིན་པ་ཡིན་ན་ཡང་སེམས་པ་ལྷོད་ལྷོད་དགོས་ཀྱི་ཡོད་པ་དེ་ཁོང་ཚོ་ཚང་མས་ངོས་འཛིན་བྱེད་དགོས་རེད། སེམས་པ་ལྷོད་ལྷོད་དང་ལྷག་པར་དུ་ཁོང་ཚོས་དེ་ལབ་གི་ཡོད་རེད། མྱོང་ཚོར་གྱི་རྣམ་དཔྱོད་ཟེར་ཡ་ཅིག་ད་ང་ཚོ་བོད་སྐད་ནང་ཏག་ཏག་ཡོད་ཀྱི་ནུབ་ཕྱོགས་ནང་ལ Emotion Intelligence ཟེར་གྱི་ཡོད་རེད། དེ་སྔོན་ང་ཚོས་སློབ་ཕྲུག་དང་དེ་ཚོའི་གད་ད། སློབ་ཕྲུག་འདྲ་བོ་ཅིག་མི་ཚེ་འདི་ནང་ལ་བྱ་གཞག་སྒྲུབ་ཡ་ལ་གལ་ཆེ་ཤོས་དེ། རྒྱུན་དུ་ཅིག་ཨང་རྩིས་རྒྱག་ཡ་དང་རིག་པ་རྣོ་བོ་དང་སློབ་སྦྱོང་ཨང་ཀི་མཐོ་བོ་ལེན་ཡ་དེ་ཅིག་ལྟ་གི་ཡོད་རེད། ད་བར་ལམ་གཅིག་ནས་དེ་གཅིག་པོ་རེད་མི་འདུག། མྱོང་ཚོར་སྟངས་འཛིན་བྱེད་ཡ་དཔེར་ཆ་བཞག་ན་ཁོང་ཁྲོ་དྲག་པོ་ཟ་བའི་ཁ་ཐུག་ལ་ཡ་ལམ་སང་ཕི་གེ་རྣམ་འགྱུར་ལུས་ཀྱི་རྣམ་འགྱུར་མ་ཐོན་པ་བྱས་ཏེ་བལྟས་ཚེ་བཟོད་སྒོམ་བྱས་རྗེས་སྐད་ཆ་བཤད་ཡ་ལ་སོགས་པ། ད་དེ་ཚོའི་རིགས་དེ་ཚོ་ལ Emotion Intelligence ཟེར་གྱི་ཡོད་རེད་མྱོང་ཚོར་སྟངས་འཛིན་བྱེད་ཐུབ་ཡ། བྱས་ཙང་མྱོང་ཚོར་སྟངས་འཛིན་བྱེད་ཐུབ་ཡ་ལ་ད་ལྟའི་དྲན་པ་ཉེར་བཞག་གི་སྒོམ་དང་དེ་ཚོས་ཀྱི་ད་ཁ་ཡོད་ལག་ཡོད་ཕན་གྱི་ཡོད་རེད་བ། བྱས་ཙང་ད་དེ་ཚོའི་རིགས་དེ་ཚོ་ཁོ་ཚོ་ལ་ཡང་ཅིག་དཔེར་ན་ང་ཚོས་མི་མང་པོ་མཉམ་དུ་ཚོང་ལས་བྱེད་ཀྱི་ཡོད་ན་ཚིག་ཡག་ཉེས་མཐོ་དམན་སྣ་ཚོགས་བཤད་དུས་ཙང་ལ་ཡང་བཟོད་བསྲན་བྱས་ཁོ་སེམས་པ་ལྷོད་ལ་བབས་ཨ་ནི་བཏང་བ་ཡིན་ན་ང་ཚོས་ད་ལྟ་སློབ་དཔོན་ཟླ་བ་གྲགས་པའི་དབུ་མ་འཇུག་པ་ནང་ལ་དེ་འདྲས་གསུངས་ཡོད་རེད་ང་ཚོས་ཁོང་ཁྲོ་དང་དེ་འདྲས་ཟ་བ་ཡིན་ན་སོ་སོའི་གི་རྣམ་དཔྱོད་ཀྱི་ཤེས་རབ་དེ་བརླག་འགྲོ་གི་རེད་ཚུལ་དང་ཚུལ་མིན་ཤེས་པའི་རྣམ་དཔྱོད་འཕྲོག་བྱེད་ཅིང་དེ་དངོས་གནས་བདེན་པ་རེད་དེ་ཡོད་ར་བ་ཁ་ཡོད་ལག་ཡོད་ལ་ཡང་བྱས་ཙང་ཁོ་ལམ་སང་ཅིག་སོ་སོའི emotions ཟེར་གི་ར་བ་ཁོ་ཚོས་ང་རང་ཚོའི་གི་ཁོང་ཁྲོ་དྲག་པོ་དང་དེ་ཚོ་མར་ག་ལེར་མནན་ནས་སྐད་ཆ་བཤད་ཐུབ་ཡ་དེ་ཚོ་བྱས་དུས། བྱ་གཞག་དེ་ཚོ་ལམ་ལྷོང་ཡོང་ཡ་དང་དེ་ཚོ་ལ་ཕན་ཐོགས་ཡོང་གི་ཡོད་རེད་བ། བྱས་ཙང་དེ་ཚོའི་ཐོག་ལ་ད་ངས་དོ་སྣང་ཤུགས་ཆེན་པོ་བྱུང་དུས་ཨེ་ཅིག། Daniel Goleman ཟེར་དུས་ཙང་ལ་ཡ་ད་ལྟ་སེམས་ཁམས་རིག་པ་མཁས་པ་སྐད་གྲགས་ཆེན་པོ་ཞིག་རེད་ཁོ་རང་གིས་སྔོན་མ། Emotion Intelligence། ཞིག་རུ་མྱོང་ཚོར་གྱི་རྣམ་དཔྱོད་ཀྱི་དེབ་དེ་བཏོན་ནས་ད་དེབ་དེ་ཞེ་པོ་སྐད་གྲགས་འགྲོ་གི་རེད། དེ་རིང་སང་ཉིན་ཉེ་དུས་ལ་ཡང་ད་ཁོ་རང་གིས་ད་འཛམ་གླིང་ནང་ལ་ཚོང་ལས་མཁས་པ་དང་དེ་ག་ནང་བཞིན་གྱིས་ད་ཅིག་ག་རེ་ཟེར་དགོས་རེད་བཟོ་གྲ་ཅིག་དང་ཨ་ནི་མཉམ་ལས་ཆེན་པོ་དེ་ཚོའི་ཚོགས་པའི་འགན་འཛིན་དེ་ཚོ་ལ་ཡང་ཆེད་དུ་གཉེར་ནས་ད་ད་མྱོང་ཚོར་སྟངས་འཛིན་བྱེད་སྟངས་ཀྱི་སློབ་སྦྱོང་དེ་དེ་སྤྲད་ཀྱི་འདུག་ད་དེ་ཚོ་ལ་མི་མང་པོས་དོ་སྣང་བྱས་ནས་ཁོ་ལྟ་གི་འདུག་བ་ད་ཡིན་ནའི་དེ་གི་ནང་ལོགས་ལ་ཁོང་གིས་ཆོས་ཡིན་ད་ཟེར་གྱི་ཡོད་མ་རེད་མྱོང་ཚོར་སྟངས་འཛིན་བྱེད་སྟངས་ཀྱི་ཐབས་ལམ་གྱི་རིག་པ་མང་པོ་ཞིག་ཅིག་ལ་ང་རང་ཚོའི་སྒོམ་དང།

Apps དེ་ཁོ་རང་ཁོ་ཚོས་དེ་འདྲའི་ལབ་ཀྱི་འདུག་ཉིས་སྟོང་བཅུ་གསུམ་དང་ཉིས་སྟོང་བཅུ་བདུན་བར་དུ་ལ་ལོ་གཅིག་གཉིས་གཅིག་གི་ནང་ལ Apps སྟོང་ཕྲག་ག་ཚོད་རེ་དེ་གསར་པ་བཟོ་ཉེན་བྱུང་ཤག་ད་ང་ཚོས་དེང་སང་ཁ་པར་ནང་ལ་བལྟ་བ་ཡིན་ན་སྒོམ་དང་འབྲེལ་བའི་མཉེན་ཆས་ཕལ་ཆེར་སྟོང་ཕྲག་ཁྲི་ཕྲག་ཡོད་ས་རེད་དེ་ག་ནང་བཞིན་མཉེན་ཆས་རྩེ་གྲ་དེ་ཚོ་ད་སྐད་གྲགས་ཆེ་ཤོས་དེ་ཚོ་དེང་སང་འཛམ་གླིང་ནང་ལོགས་ལ Calm།

ག་རེ་ཟེར་དགོས་རེད། ད་འདི་ནང་གི་ནང་དོན་གཉིས་རེད་བ། མཉེན་ཆས་དེ་ཚོ་དེ་འདྲས་ཕབ་ལེན་བྱེད་མྱེན་མང་པོ་ཡོད་བ་དེ་ག་རེ་ཟེར་ན། སེམས་ཁམས་འཕྲོད་བསྟེན་དེ་དེ་ཙམ་གྱི་ད་དགོས་མཁོ་ཡོད་བ་དེ་གསལ་པོ་ཞེ་པོ་ཆགས་ཏེ་ཡོད་རེད་བ། ཅ་ལག་ཚོང་ད་མ་ཟོ་ན་ཁོ་ཉོ་མྱེན་མེད་ན་ཚོང་མྱེན་རག་པ་རེད་བ། དེ་ཙམ་ཚོང་མྱེན་ལ་ཡོང་འབབ་བྱུང་ཡ་དེ་ཉོ་མྱེན་ཡོད་ཙང་རེད་དེ་ཡོད་རེད་བ། དེ་ཙམ་དེ་འདྲའི་དོ་སྣང་ཆེན་པོ་ཆགས་ཏེ་ཡ་དེ་ཆགས་ཏེ་ཡོད་རེད། གཉིས་པ་དེ་ག་རེ་ཟེར་ཏེ། ད་ཁོ་ཚོས་དེ་ཚོང་ལས་ཆུང་ཆུང་ལ་བེད་སྤྱོད་བཏང་སྟེ་གང་ལྟར་དེ་ཚོ་ད་ཚོང་ལས་ཁོ་རང་ནང་ལོགས་ལ་ཡ། རྩ་བའི། ཕི་གེ། ཚོང་ལས་དང་དེ་ཚོའི་ནང་ལ་མིས་བེད་སྤྱོད་བཏང་ཉེན་ཞེ་པོ་ཡོད་པ་ཡིན་ཙང། ད་ཁོ་ཚོས་དེ་ཚོ་མཉེན་ཆས་ཀྱི་རྣམ་པའི་ཐོག་ནས་བཟོས་རྗེས་སྒོམ་རྒྱག་སྟངས་དེ་དེ་ཚོ་ལབ་གི་ཡོད་རེད་ལབ་པ་ནང་བཞིན་ཕི་གེ། ཨ་ནི། ཁོ་ཁྱབ་གདལ་འགྲོ་གི་ཡོད་རེད། དེ་དང་ད་དེ་གིས་ག་རེ་མཚོན་གི་ཡོད་རེད་ཟེར་ན། སྐད་ཆ་སྡོམ་འདྲ་དེ་དེ་རིང་ང་རང་གཉིས་ཀྱིས་ཞུ་ཡ་ནང་བཞིན་བྱས་ནས། ང་རང་ཚོའི་སེམས་ཁམས་འཕྲོད་བསྟེན་ལ། དེ་ཙམ་གྱི་མི་གིས་དོ་སྣང་སྤྲད་ཀྱི་ཡོད་པ་དང། ཨ་ནི། ཅིག།

ཙི་ཏྲི་རྒྱག་མི་ཐུབ་སྲིད་དེ་འདྲ་མང་པོ་བྱས་འདུག་ད་ག་ས་ཀྱང་གསུངས་པ་ནང་བཞིན་དེ་འདྲ་གྱིས་ད་གང་གི་ཉང་གླིང་སྐོར་ལ་ཡང་མཉེན་ཆས་དེ་འདྲ་བཟོ་བྱས་མི་དེ་འདྲ་མང་པོ་བྱས་བེད་སྤྱོད་བཏང་གི་ཡོད་ན་ད་ཏན་ཏན་གོ་ཆོད་ཆེན་པོ་ཡོད་ཙང་དགོས་མཁོ་ཡོད་ཙང་མི་ཡི་གི་ད་མཉེན་ཆས་དེ་མ་ཕབ་ནས་གང་ཞིག་ཉོ་དགོས་ཡ་དེ་འདྲ་བྱུང་བྱས་སོ་སོ་ཁེ་ཕན་ཡོད་ཙང་སོ་སོ་དགོས་མཁོ་ཡོད་ཙང་མ་གཏོགས།

འོ་དེ་འདྲ་ཡང་ད་དེང་སང་ཐབས་ལམ་དེ་འདྲ་འདུག་ཁ་སང་ད་རེས་ང་ཚོ་དེ་གའི་སེམས་དང་སྲོག་གི་ཚོགས་འདུ་དེའི་ནང་ལོགས་ལ་དགེ་རྒན་ཁ་ཤས་ཀྱིས་ད་ནས་བྱམས་པ་དང་སྙིང་རྗེ་གི་ད་བསླབ་བྱ་དེ་འདྲས་ཅིག་ད་སྤུ་གུ་ལ་དཔག་པའི་ད་ཞུ་བ་ཅིག་ང་ཚོའི་སེམས་ཅན་ཐམས་ཅད་ད་རྒྱ་ཆེན་པོ་དེ་འདྲས་ཡོང་བར་བ་གཞན་ལ་བསམ་བློ་བཏང་ཡག་གི་དེ་འདྲས་ཀྱི་སྟབས་བདེ་པོ་གི་ད་ནས་ཅིག་མཛད་བྱས་རེད་དེ་ཡོད་དེ་གཞི་རྩའི་ད་ལྟ་ང་རང་ཚོའི་ད་གི་གོང་ལ་ཞུ་བ་ནང་བཞིན་སིའི་ཤེས་ཡོན་སློབ་གསོའི་ནང་ལོགས་ལ་དེ་འདྲས་མང་པོ་ཡོད་རེད་ཅིག་སྦྱོང་བརྡར་ནང་ལོགས་ལ་ཡ་ཅིག་རྩེད་མོ་ད་དེ་འདྲས་ཀྱི་རྣམ་པའི་ཐོག་ནས།

ད་དེ་ཞེ་པོ་ཅིག་རེད་བ་ང་རང་ཚོ་སྤུ་གུ་ཆུང་ཆུང་སྒང་གི་དེ་ནི་ཤུགས་རྐྱེན་ཆེ་ཤོས་ཆགས་ཀྱི་འགྲོ་བ་ང་རང་ཚོ་རིག་གཞུང་ལ་ཞེན་ཁོག་དེ་དེ་ཚོ་དེ་ཡ་དེ་སྤུ་གུ་ཆུང་ཆུང་སྒང་ན་མཐོང་པ་ཡིན་ན་དེ་བས་དེ་མི་ཚེ་ཁོ་རང་ལ་སྡོད་ཀྱི་འགྲོ་བ་དེ་འདྲ་ཡིན་ཙང་ད་དེ་སིའི་ཤེས་ཡོན་སློབ་གསོ་དང་དེ་ཚོའི་ནང་ལ་འདི་ཡོད་རེད་ད་དེ་སྐྱབས་མགོན་རིན་པོ་ཆེ་གི་དགོངས་བཞེད་ད་ག་རང་རེད་ང་རང་ཚོའི་ད། ཕུགས་རྒྱང་རིང་པོ་དགོངས་པ་བཞེས་གནང་གི་ཡོད་རེད་བ་སྐུ་མདུན་གྱིས་ད་ང་ཚོའི་མི་རབས་རྗེས་མ་མ་འོངས་པའི་ཅིག་མི་ཐོག་གཉིས་གསུམ་གྱི་རྗེས་ཀྱི་འཛམ་བུ་གླིང་ནང་ལོགས་ལ་ཡང་ཅིག་ཞི་བདེ་དང་དེ་ཚོ་དགོངས་པ་བཞེས་གནང་གི་ཡོད་རེད་བ་དེའི་ཕྱིར་ཡོང་དུས་ད་ལྟའི་གི་སྤུ་གུ་ཆུང་ཆུང་དེ་ཚོ་ལ་ཡང་ཅིག་ད་ནི་བྱམས་སྙིང་རྗེ་དང་འབྲེལ་བའི་སེམས་ཁམས་ཀྱི་ཤེས་ཡོན་རྒྱ་སྐྱེད་བསྐྲུན་གནང་ཡ་དེ་སྐུ་མདུན་གྱི་ཕྱག་དེབ་ནང་གསུངས་ཡོད་རེད་དེ་གསུངས་པ་ནང་བཞིན་ད་ད་ལྟ་ཁོ་ཚོས་ལས་རིམ་སྒྲིག་གཉེར་དང་དེའི་ཐོག་ལ་ཤུགས་རྐྱེན་བསྐྱོན་གནང་ཚུལ་དེ་ཚོ་བྲིས་ཡོད་རེད་བ་ད་དེ་ཚོ་ཏན་ཏན་ད་མ་འོངས་པའི་འཛམ་གླིང་གི་སྤྱི་ཚོགས་ལ་ཡང་དངོས་གནས་དྲང་གནས་ད། བླ་ན་མེད་པའི་བྱས་རྗེས་དང་མཛད་རྗེས་ཆགས་འདུག་རེད་བསམ་གྱི་འདུག། ཨུ་ཧུ། རེད་ད་དེ་རིང་ཁ་སང་མང་པོ་ཅིག་རྡ་རམ་ས་ལ་ལ་ཡ་ཆེད་དུ་དངོས་སུ་བཅར་རྒྱལ་བ་རིན་པོ་ཆེ་ཆུ་ཡིན་ན་རེད་ད་དེ་མིན་ང་ཚོ་བོད་པ་གི་བླ་ཆེན་མང་པོ་ཅིག་ལ་ཡ་ཚན་རིག་པ་དེ་ཚོ་ནི་ཆེད་དུ་ད་ས་ཆ་ག་ས་ག་ནས་ནི་བཅར་བ་རེད་ཟེར་ཡ་གི་གནས་ཚུལ་དེ་འདྲ་མང་པོ་ཅིག་ལས་དེ་ཡ་ད་ནི་ད་དེ་ནི་སེམས་ཁམས་རིག་པ་གི་མཁས་པ་ཡིན་ན་རེད་དེ་མིན་ཅིག་ལུས་པོ་གི་བདེ་ཐང་སྐོར་ལ་ལས་ཀ་བྱས་དེ་གི་ཆེད་ལས་པ་འདྲ་ཡིན་ན་རེད་ད་དེ་ནང་བཞིན་སློབ་ཕྲུག་རེད་མི་དཀྱུས་མ་རེད་ཚང་མ་ཅི་བྱས་ད་བི་བི་གི་ནི་བླ་མ་ཆེ་ཁག་དེ་ཚོ་ལ་བཅར་བྱས་ད་ཆེ་ཚོ་གུ་རུ་གི་བསླབ་བྱ་ལེན་དགོས་རྒྱུ་མཚན་ནི་དེ་ཡིན་ཙང་ཆགས་ཡོད་ས་རེད་ད་དེ་འདྲ་ཡིན་དུས་ལ་ཡ་ཁྱེད་རང་གིས་ད་ད་ང་གཉིས་སོང་ཤུ་དེ་ཡ་གི་ད་ཕར་ཚུར་བཀའ་མོལ་ཞུ་དེ་ཡ་དེ་རིང་གི་ནང་ཆོས་གི་ད་ལྟ་གྲུབ་དེ་གནད་འགག་ཅིག་རེད་དེ་འདྲ་ཡིན་དུས་ནི་འཛམ་བུ་གླིང་གི་མི་མང་པོ་ཅིག་ག་དེ་ཧ་གོ་ཙང་ནི་ད་དེ་ལ་ཡ་བསླབ་བྱ་ག་རེ་ལེན་ཡ་འདུག་ག་རེ་ང་རང་ལ་ཕན་ཐོགས་ས་རེད་ས་དེ་སང་གི་ཐོག་ནས

བཟོད་པ་དང་དེ་ནས་ཤེས་བཞིན་དང་དྲན་པ་ལ་སོགས་པའི་མང་པོ་ཞིག་བཅས་པ་རེད། ད་དེ་ཚོ་གོང་ས་མཆོག་གིས་ད་ལྟ་ད་ནི་བཀའ་གནང་བ་ནང་བཞིན་བྱས་ནས་ང་རང་ཚོའི་དུས་རྒྱུན་དུ་ད་ནི་ལག་ལེན་བསྟར་དེ་འདྲས་གནང་བ་ཡིན་ན་ད་ནི་གཅིག་ག་ཚོད་རེད། ཁ་ཡོད་ལག་ཡོད་ཀྱི་ཐོག་ལ་ཕན་ཐོགས་ཡོད་པ་འཛམ་གླིང་གི་ཚན་རིག་པ་དང་ད་ནི་ཤེས་ཡོན་ཅན་མང་པོ་ཞིག་གིས་མིག་མཐོང་ལག་ཟིན་གྱི་ཐོག་ནས་གསུང་གི་ཡོད་རེད་དེ་ཡིན་དུས་ང་རང་ཚོ་ཡང་དེའི་ཐོག་ལ་ད་ནི་རང་གིས་ཡང་ཉམས་སུ་ལེན།